ཉེ་ཆར་རྒྱ་གར་བྱང་ཤར་མངའ་སྡེའི་འབྲས་ལྗོངས་ཁུལ་དུ་ཆུ་ལོག་ཆེན་པོ་ཞིག་བརྒྱབ་པའི་དཀའ་ངལ་དང་དེའི་རྒྱུ་རྐྱེན་ལ་སོགས་པའི་སྐོར་ལ་གླེང་མོལ་ཞུ་ཡ་ཡིན། གླེང་མོལ་ཞུ་ས་དེ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ནང་ལ་ཕྱག་ལས་གནང་མྱོང་ཡོད་མཁན་དང་བོད་གཞུང་ཟློས་གར་ཚོགས་པའི་དབུ་འཛིན་ཟུར་པ་སྐུ་ཞབས་འཇམ་དབྱངས་རྡོ་རྗེ་ལགས་ཡིན། སྐུ་ཞབས་འཇམ་དབྱངས་རྡོ་རྗེ་ལགས་ད་ལྟའི་ཆར་འབྲས་ལྗོངས་ནང་ལ་བཞུགས་ཡོད་རེད། སྐུ་ཞབས་འཇམ་དབྱངས་རྡོ་རྗེ་ལགས་བཀྲ་ཤིས་བདེ་ལེགས།
རྣམ་པ་གཉིས་བཀྲ་ཤིས་བདེ་ལེགས་ཨ་ནི་གསན་མཁན་རྣམ་པ་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན།
ཐུགས་རྗེ་གནང་ཨ་ནི་ད་དེ་རིང་ཏོག་ཙམ་འཕྱི་པོ་རེད་དེ་ང་ཚོ་ཡ། བཅར་འདྲི་ལ་དང་ལེན་གནང་བར་ཐུགས་རྗེ་གནང་ཞུ་ཡ་དང་ཨ་ནི། ཉེ་དུས་ད་རྒྱ་གར་བྱང་ཤར། འབྲས་ལྗོངས་མངའ་སྡེ་ནང་ལ་ཆུ་ལོག་ཆེན་པོ་ཞིག་བརྒྱབ་བྱས་ཨ་ནི་ད་མི་རྒྱུ་ཟོག་གསུམ་ལ་གནོད་སྐྱོན་ཚབས་ཆེན་པོ་ཕོག་ཡོད་རེད་བྱས་ཙང་དང་པོ་དེ་ལ་ཡ། དེའི་རྒྱུ་རྐྱེན་གྱི་ཐོག་ལ། བཀའ་མོལ་ཞིག་གནང་རོགས་གནང་ཞུ་བ་ཡིན།

ཁ་ཤོ་རེད་ད་ཐུ་དེ་སོ་དེ་རོ་དེ་བ་ལི་ནེ་ཕ་གི་ཡ་ཐུ་སོ་རེ་ཆུ་ཁ་ལི་ཡོད་བེ་བེ་ད་ས་ཆ་དེ་གི་ལེ་ལེན་དེ་ད་སྐར་མ་བཅུ་ནས་བཅོ་ལྔ་བར་དུ་ཅི་ལི་ཡ་བེ་ཅིག་དུས་ཚོད་མ་རག་པ་ད་ད་ཆུ་ཡོང་གི་འདུག་ཟེར་རེད་སྐར་མ་བཅུ་བཅོ་ལྔའི་ནང་ལོགས་ལ་ཡ་ཨ་ནི་ཅི་སོ་སོ་ག་རེ་ཁེ་བེ་ཅི་ཁེ་བེ་ཁེ་ར་རེ་སུ་མ་ར་ཨ་ནི་སོ་དེ་ད་ཀེ་བེ་ཤེ་དེ་བེ་ཐུ་དུ་ཅི་མ་ཆུ་མ་ཆུ་མ་ཤིག་ཤེ་ད་དེ་ལེ་ཤེ་དུས་ཚོད་ཐུང་ཐུང་ཅིག་ནང་ལ་ཁ་ཡེ་སུ་མ། ཆུ་ཡར་ནས་མར་ཤུགས་ཆེན་པོ་ཞེ་པོ་ཞིག་ད་ཡོང་དུས་ཙམ་པ་སྤྱི་བཏང་གི་ད་འབྲས་ལྗོངས་ཀྱི་རིའི་ཁུག་ཁུག་སུ་ལྟར་ཤུགས་ཆེན་པོ་མར་ཡོང་དུས་ཙམ་པ་ཧོབ་ཐོབ་ལ་མར་སླེབས་ནས་སྐར་མ་བཅུ་བཅོ་ལྔ་ཞིག་མ་གཏོགས་དུས་ཚོད་མ་རག་ཙང་ཨ་ནི་ཕལ་ཆེར་ད་གྱོང་གུན་ཆེན་པོ་ཞིག་རག་ཡ་དེ་འདྲ་ཞིག་ཡིན་པ་འདྲ་གཙོ་བོ་ལུག་ཏི།
ལགས་ལགས་སོ། མ་གཞི། ལོ་ཤས་སྔོན་ནས་ཚན་རིག་པ་རེད་ཨ་ནི་ཁོར་ཡུག་ཆེད་ལས་པ་ཁོང་རྣམ་ཚོས་དེ་ཁུལ་གྱི་ཧི་མ་ལ་ཡའི་རི་བོའི་འཁྱགས་རོམ་ལས་བྱུང་བའི་ད་མཚོ་དང་མཚེའུ་དེ་དག་ཁ་ཐོར་དུ་འགྲོ་རྒྱུའི་ཉེན་བརྡ་ཐེངས་མང་པོ་བཏང་ཡོད་པའི་སྐོར་ལ་གནས་ཚུལ་དེ་འདྲ་ཐོན་གྱི་འདུག་ག་ཨ་ནི་ཉེན་བརྡ་བཏང་བ་དེ་ཚོ་ལ་ཡང་སྔོན་འགོག་བྱ་མ་ཐུབ་པའི་རྒྱུ་མཚན་ར་དེ་ག་རེ་ཡིན་ནམ།
ལགས་འོང་ད་ད་ནི་ཕྱིས་སུ་ད་ནི་ག་རེ་ཟེར་དགོས་རེད་སྔོན་འགོག་བཏང་རེད་གསུངས་ཡོད་དེ་ད་ཕྱིས་སུ་ང་ཚོས་ཧ་གོ་གི་འདུག་གཞན་ད་མི་མང་གིས་སྔོན་འགོག་དེ་ཚོ་ད་ཧ་གོ་གི་ཡོད་མ་རེད་དེ་བཞིན་གཞུང་ལ་ཡང་ཕུལ་ཡོད་ཀྱི་རེད་དེ་ད་སྐབས་དེ་དུས་གཞུང་དེ་ཚོས་ཀྱི་དོ་སྣང་མ་གནང་བའི་ཕྱིར་རེད་ག་རེ་ད་ལས་པ་རེད་རྩ་བའི་ད་རྣམ་པ་ཕྱིས་པའི་ཧི་མ་ལ་ཡ་རི་རྒྱུད་དེ་རྒྱ་གར་གྱི་ཧི་མ་ལ་ཡ་རི་རྒྱུད་དེ་གའི་ནང་ལོགས་ནས་འབྲས་ལྗོངས་ཀྱི་ཧི་མ་ལ་ཡ་དེའི་ད།

ཨ་ནི། སྔོན་འགོག་བྱེད་དགོས་ཡ་གཅིག་འདི་ཆག་གི་མེད་འགྲོ་བསམ་གི་འདུག་ཨ་ནི་ཆུའི་ཟུར་ལ་ཡ་ཁང་པ་རྒྱབ་ཡ་འདི་ད་ཉེན་ཁ་ཅིག་བཞུགས་ཅིག་ད་ད་རེས་པའི་གཉིད་ལུག་ཅིག་སད་སོང་བསམ་གི་འདུག་འབྲས་ལྗོངས་ལ། ལགས་ལགས་སོ་ཨ་ནི་ད་ད་ལྟའི་ཆར་ལ་ཡ། ཆུ་ལོག་འདི་གི་རྐྱེན་པས་གི་ད་གནོད་སྐྱོན་ཚབས་ཆེན་པོ་ས་ཆ་མང་པོ་ཞིག་ལ་ཕོག་པ་དང་དེ་ག་ནང་བཞིན་ཨ་ནི། མི་ལ་ཡ་སྲོག་སྐྱོན་བྱུང་པའི་གནས་ཚུལ་བྱུང་ཡོད་རེད། ད་ད་ད་གསུངས་པའི་གི་ཅིག་ས་གནས་དེ་ཚོའི་ནང་ནས་གནོད་སྐྱོན་ཚབས་ཆེ་ཤོས་ག་བ་ལ་ཕོག་ཡོད་རེད།

ད་ཁོ་རང་ཉི་མ་དང་པོ་དེ་ནས་བྱས་ད་ལྟ་བར་དུ་ཉི་མ་རྟག་པ་རེ་ཞིག་ད་ག་ས་ག་ལ་ཡ་ལན་བྱས་ད་ཁོ་ཚང་མ་ཅིག་ཕེབས་པས་ཕེབས་པས་ག་ས་ག་ལ་ཡ་ཕེབས་བྱས་པས་ལས་ཡ་རོགས་པ་གནང་ཡ་ད་དེ་གས་ཚང་མ་ཧ་ལས་པས་ད་ཅིག་ག་ས་གོ་རེ་ཅིག་གས་ཡག་པོ་གནང་གི་འདུག་ཅེས་ཞུན་ཁྱེར་འདུག་ད་ད་ལྟའི་སྐབས་དེ་ཡག་པོ་ཤར་གནང་གི་འདུག་ཚང་མས་ཡག་པོ་གནང་ཟེར་ན་ད་ཕེབས་ན་ག་ས་གོ་རེ་ད་ཁང་པ།

ནས། ཨ་ནི། ད་ཤེས་རྟོགས་བྱུང་བ་ཡིན་ན་ད་ག་སོང་རེད་འབྲས་ལྗོངས་ས་གནས་ནང་ལ་ཡ་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་སོགས་པའི་ཨ་ནི་ད་ལྟའི་ཆུ་ལོག་གི་གོད་ཆག་བྱུང་སའི་ས་ཁུལ་དེ་ཚོ་ལ་ཡང་ངལ་སེལ་གྱི་ལས་འགུལ་སྤེལ་གྱི་ཡོད་པ་འདྲ་བྱས་ཙང་ཁོང་ཚོས་ལས་འགུལ་ག་འདྲ་སྤེལ་གྱི་ཡོད་རེད་ཨ་ནི་དེ་ཚོ་ལ་ད་ནུས་པ་ཤུགས་ཆེ་ཆུང་ཐོན་ཡག་གི་རེ་བ་ཡོད་རེད།

ཁྱི་ཁའི་རྗེས་དཔེར་ཟམ་པ་རི་གའི་མ་ཁྱི་ལེགས་ཞབས་སུ་ངེད་འདི་ནས་མ། ཆ་ཚང་ཁང་པའི་མ། ས་མི་ནས་མ་འབྱོར་ཐང་གི་ཐང་བའི་མ་ལས་དེ་ངེད་འདི་འདྲའི་རྗེས་ཐེངས་མ་གཅིག་བྱུང་བ་རེད་ན་ད་རེས་འདིའི་དེ་འདྲའི་ཡོང་བ་མ་འོངས་པ་ལ་དེའི་དུས་ཅི་ལྟར་སྲུང་སྐྱོབ་ཀྱི་ལས་ཀ་ཚོད་བཞིན་ནི་དེ་འདྲས་ཀྱི་ཅིག་གི་གྲོས་ལ་ཡ། ཨེ་ནི་དེ་འདྲས་ཀྱི་ཅིག་གར་སོང་རེད། ཁོར་ཡུག་སྲུང་སྐྱོབ་ཀྱི་ད་ཅིག་གི་གར་སོང་རེད་དེ་ལས་འགུལ་རབ་ཏུ་ཡག་པོ་ཆགས་ནས་གྲོས་ལ་ཡ། ཡ་ཕ་ཡ། བཀའ་སོགས་ཀྱི། ཁྱེད་ཅིག་ཕན་གྱི་ཡོད་ན་མ་འདུག་ཅི་ལ་ཤེས། ཆུའི་ཁ་ལ་ཡ་ཁང་པ་མ་རྒྱབ་པ་བྱས་དེ་ཙམ་མ་འདུག་ཅི་ལ་ཡ། མི་མང་ཐོག་ནས་བྱས་དེ་འདྲས་ཅི་རེད། ད་གཞུང་གི་ཐོག་ནས་བྱས་དེ་དངོས་གནས་ད་ནས་གལ་ཆེན་པོ་ཞེ་པོ་ཅིག་ཆུ་གི་ནུས་མཛོད་དེ་རྒྱབ་ཡ་དེ་གས་མང་པོ་ཞེ་པོ་ཅིག་རྒྱབ་ཡ་དང་དེ་ནས་ཁེ་བཟང་ཚུར་ལེན་ཡག་གི་ཆེད་དུ་ཨ་ནི་ཅིག་སྤུས་དག་པོ་མེད་པ་ཅིག་ག་སོག་རེད་ཅ་ལག་དེ་གས་ཚང་མ་ཡག་པོ་མ་བཏང་པ་བྱས་ཅིག་རྒྱབ་ད་གས་ཡིན་དུས་ཙམ་པ་ཨ་ནི་ཁོས་དངོས་གནས་བྱས་ན་དཀའ་ཡག་ཚར་ཡ་ཁོ་ཉེན་ཁ་ཆགས་བསྡད་ཡོད་རེད་ད་རེས་ཀྱི་དེ་ཆ་མཚོན་དུ་གཟིགས་པ་ཡིན་ན།

གཏན་ཚིགས་འགྲོ་འགྲོ་གི་རེད་བསམ་པ་ཞིག་ཡོང་གི་འདུག། འཇམ་དབྱངས་ལགས་ད་ལྟ་ད་ཡར་ནས་མ་ཅིག་གི་འབྲས་ལྗོངས་ཕྱོགས་ནས་ད་ད་ལྟ་ཆུ་ལོག་ཞུ་ནས་མི་འདུག་རྩ་བའི་དེ་ག་སོགས་རེད་འཁྱགས་རོམ་གི་མཚོ་ཁ་གས་བྱས་ད་ཆུ་མ་ཞེ་པོ་ཅིག་ཤུགས་ཆེན་པོ་རྒྱུགས་ནས་ཨ་ནི་ད་གཡས་གཡོན་གི་ཁང་པ་དང་དེ་ཚོ་ལ་ཡང་སྐྱོན་ཆེན་པོ་ཞིག་བྱས་པ་རེད། དེ་ནས་མ་ཆུ་དེ་མ་རྒྱུགས་ཡོང་པའི་གི་མུར་ལ་ཡང་ད། ནུབ་བེང་གལ་ཕྱོགས་ལ་སླེབས་དུས་ནུབ་བེང་གལ་ནང་ལ་སྐྱོན་རྒྱ་ཆེན་པོ་བྱུང་ཡོད་ནོ། ཨོ་ད་འདི། འདིར་བར་ག་སོགས་རེད་ཆུ་དེ་སྡོད་ཡོང་དུས་ཙམ་པ། དང་པོ། ཤུགས་དེ་ཤུགས་དེ་ཏུ་ཙག་ཙག་ལེན་རྒྱུར་འདི་ཤུགས་ཆེ་རུ་ཕྱིན་ནས་ལྷག་པར་དུ་ཅིག་རི་ག་སོགས་རེད་རི་གཟར་པོ་ཡོད་དུས་ཙམ་པ། ཆུ་གི་ནུས་པ་དེ་ཤུགས་ཆེན་པོ་བྱུང་བ་རེད་བ། དེ་ནས་མ་ཐང་ཐང་ལ་མ་སླེབས་ཡོང་དུས་ཙམ་པ་ཆུ་དེ་ཕ། ཡང་ག་སོགས་རེད་འཐོར་ཕྱིན་པ་བཟོ་འདྲ་བྱས་བྱས། ཡིན་ནའི་བེང་གལ་ནང་ལ་ཡ་ད་ད། Chijong བ་ལི་ཡ་ག་སོགས་རེད Bengal གི་ཀ་ལིམ་པོང་གི་ཕྱོགས་ཀྱི་རང་པོ་རེད། ད་ལྟ་ནས་ཕྱིན་ཆད་ཀྱི་ཏི་སྟ་གི་ཨེ་མ་ཡིན་ན་ད་དེ་ག་སོགས་རེད་དེ་ནས་ཏི་སྟ་ནས་ཟམ་པ་བསྐོར་ནས་ཕྱིན་ནས་ཡར་རྡོ་རྗེ་གླིང་འགྲོ་སའི་དེ་གི་ཟུར་ལ་ཡོད་མཁན་གྱི་ཁང་པ་དེ་གའི་ཚང་མ་འཁྱེར་བ་རེད། འཁྱེར་བ་རེད་ད་དེ་གའི་ཚང་མ་དཀའ་ངལ་བྱུང་བ་དེ་ནས་མ་ཕྱིན་ནས་ཨ་ནི་ག་སོགས་རེད Siliguri གི་སུག་པུ་སྔོ་ལ་མ་ཕྱིན་ས་ན་ཨ་ནི་ཆུ་དེ་ཐང་ཐང་ལ་ཕར་འཐོར་ཡོང་དུས་ཙམ་པ་ཡང་ཁོ་ནུས་པ་དེ་ད་ཆུང་རུ་ཕྱིན་མི་ནས་མ་ཞེ་དགུ་གཅིག་ཐལ་ཆུང་པའི་དེ་གོ་ཡ་མི་འདུག་ད་ཡིན་ནའི་ཤིང་དམ་ཟེར་དུ་བ་ལས་ཡིན་དུས་སྐྱིད་དེ་རེད་དེ་ཅུང་ཐང་དུ་ཤུགས་ཆེ་ཤོས་བྱས་ཤིང་དམ་དུ་བ་ལས་ཡིན་དུས་གསུམ་པ་སྐྱིད་དེ་རེད་དེ་ནི་ཁང་པ་ཐོག་ས་གསུམ་པའི་ནང་ལས་ད་ལྟ་བྱེ་མ་གང་དེ་དུ་བ་ལས་ཐོག་ས་གསུམ་པ་ཁང་ལས་ཡ་བྱེ་མ་ལས་འདི་ག་ཚོ་ཅིག་ཤུགས་ཆེན་པོ་ཅིག་བྱུང་ནས་དེ་ནས་མ་མ་ལས་ན་ལྟས་ཡ་ག་སོག་རེད་ཕ་གྲམ་ཕྱིན་ནས་དཀའ་ངལ་དེ་ཆུང་ཆུང་འགྲོ་གི་ཡོད་ས་རེད། ལོ་ལི། ལོ་ལི། ཨ། ད་ཅི་དང་བྱས་པ་ཡིན་ན་ཨ། ད་རེས་ད་ཆུ་ལོག་དེ་བརྒྱབ་མེད་པ་ཡིན་ན་ཨ་ནི་རྒྱལ་བ་རིན་པོ་ཆེ་ཡ་གི་འབྲས་ལྗོངས་ལ་ཡ་ཆིབས་སྒྱུར་གནང་ཡ་གི་མཛད་འཆར་དེ་འདྲའི་བང་སྒྲིག་ཡོད་རེད་ད་ཆུ་ལོག་གི་རྐྱེན་པས་གནས་སྐབས་ཕར་འགྱངས་གནང་དགོས་བྱུང་པ་རེད་ཨ་ནི་ཕ་གིའི་ས་གནས་བོད་མི་རེད་ཨ་ནི་ནང་པའི་ཆོས་ལ་དད་པ་ཡོད་མཁན་དེ་ཚོ་དེ་བློ་ཕམ་ར་བྱུང་ཡོད་རྒྱུ་རེད་པ།
ལགས་འོང་ད་དེ་ཨེ་ག་ཟུག་རེད་ད་རང་བྱུང་གི་ད་དེའི་སོར་དེ་འདྲ་ཡོང་དུས་ད་མི་སུ་གཅིག་ལས་ད་ཅིག་ག་ཟུག་རེད་ད་བློ་ཕམ་བྱུང་ནས་ལས་ཁོ་ང་རང་ཚོའི་མི་ཡིན་ད་མི་བྱེད་མ་རེད་ཟེར་ན་མི་བྱེད་པ་དེ་ཡིན་གྱི་རེད་དེ་ནས་གནས་སྐབས་ཀྱི་ད་ད་དེ་བྱེར་ནས་དེ་བྱེར་ནས་ཟེར་ལ་ཨེ་ཁེ་ཡོག་མ་རེད་པ་དེ་ཡིན་དུས་ཟེར་ན་ན་སྐྱབས་མགོན་རིན་པོ་ཆེ་ཆིབས་སྒྱུར་གནང་ཡ་དེ་ཕར་འགྱངས་པ་དེ།

ད་མི་ལ་ཡང་རོགས་པ་བྱེད་ལ་ཡང་སྟོན་དེ་དུས་གསུམ་པ་དེ་འདྲའི་ཅིག་དུས་ཚོད་ལ་ཡང་ཅིག་ང་ཚོས་ཁ་སོ་རེ་ཆིབས་སྒྱུར་གནང་ཅི་ད་བྱས་པས་ནི་དེས་སྐུ་ངལ་འཕྲད་གི་རེད་བསམ་བྱས་མངའ་སྡེ་གཞུང་གིས་ད་བ་ཅིག་ཕར་འགྱངས་གནང་རོགས་ཅིག་ཞེས་ཞུས་པ་རེད་ཟེར་བྱས་དེ་རེད་གོ་ཡག་འདུག་དེ་ཚོ་ཕར་འགྱངས་འདུག་ཟེར་གནང་བ་དེ་རྒྱུ་མཚན་འདི་འདྲ་ཡིན་ས་རེད་ལ། ལགས་ལགས་སོ། ཨ་ནི། ད་འཇམ་དབྱངས་ལགས་མི་ཐུགས་མཛད་བྲེལ་ཆེན་པོ་ཞིག་ར་རེད་ཉེ་ཆར་རང་བལ་ཡུལ་དུ་བ་ལུམ་བི་ནི་དུ་བ་ཕེབས་བྱས་སོ་སོའི་གི་ད་བོད་ཡིག་གི་ཡིག་གཟུགས་ཀྱི་སྒྱུ་རྩལ་དེ་ཚོ་ཕ་གིའི་འགྲེམས་སྟོན་གནང་ཡ་ལ་སོགས་པའི་དེ་འདྲ་མང་པོ་ཅིག་གནང་བྱས་ཚུར་ཕྱིར་ལོག་གནང་བྱས་འབྲས་ལྗོངས་ལ་ཕེབས་ཙམ་ཅིག་རེད་ཨ་ནི་ད་དུང་ང་ཚོ་ལ་ཡང་བཀའ་འདྲི་ཞུ་ཡའི་གོ་སྐབས་གནང་པ་སྙིང་ཐག་པ་ནས་ཐུགས་རྗེ་གནང་ཨ་ནི།

ད་ང་ཚོའི་རྒྱ་གར་རྒྱལ་ས་ལྡི་ལིར་ཡོད་པའི་གསར་འགོད་པ་བསྟན་འཛིན་ནོར་བཟང་ལགས་ཀྱིས། འབྲས་ལྗོངས་ཁུལ་དུ་ཆུ་ལོག་བརྒྱབ་པའི་གནས་ཚུལ་དང་འབྲེལ་བའི་སྐོར་ལ། བོད་མིའི་སྒྲིག་འཛུགས་ཀྱི་འབྲས་ལྗོངས་ས་གནས་འགོ་འཛིན་ལྷ་བ་ཚེ་རིང་ལགས་སུ་བཅར་འདྲི་ཞུས་པའི་སྐབས་ས་གནས་འགོ་འཛིན་ལྷ་བ་ཚེ་རིང་ལགས་ཀྱིས། ཁུལ་དེའི་བོད་མིའི་ཚོགས་པ་སྐྱིད་སྡུག་ཁག་དང་དགོན་སྡེ་ཁག་སོགས་ཀྱིས་ཞལ་འདེབས་རོགས་རམ་ལས་འགུལ་སྤེལ་མུས་ཡིན་པ་ལྟར། དེ་བཞིན་རྒྱ་ཆེ་མང་ཚོགས་ངོས་ནས་ཀྱང་དེ་དེ་བཞིན་ས་གནས་འགོ་འཛིན་བརྒྱུད། དྲ་ཐོག་དངུལ་གྱི་ཞལ་འདེབས་རོགས་རམ་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་པའི་སྐད་སྒྲ་ཞིག་གཤམ་དུ་གསན་རོགས་གནང། ད་ལྟའི་ཆར་ལ་གཅུང་ཐང་ལ་ཡ་ད་ང་ཚོ་ཐར་གྱི་མི་འདུག་གཅུང་ཐང་ཐར་བ་ཡིན་ན་གཅུང་ཐང་ལ་གཙོ་བོ་ང་ཚོ་བོད་པ་མི་ཚང་བཅུ་གསུམ་བསྡད་ཀྱི་ཡོད་རེད་ཨ་ནི་ད་ག་ནང་བཞིན་དཔལ་ཁོང་གི་མི་ཚང་བཞི་ཅིག་ད་གཅུང་ཐང་ཟེར་ཡ་དེ་ལ་ང་ཚོ་ཆུ་མཛོད་བྱས་ཨ་ནི་གློག་གི་ལས་ཀ་བྱེད་མཁན་བྱས་ཨ་ནི། ཡུལ་སྐོར་སྤྲོ་འཆམ་མང་པོ་ཡོད་དུས་ཙམ་པ། ཚོང་ཡག་པོ་ཡོད་དུས་ཙམ་པ་ལ་ཨ་ནི་དེ་གོང་ནས་མི་ཚང་བཞི་ཞིག་མར་ཕྱིན་བྱས། མི་ཚང་བཞི་དེ་གས་མི་གས་ལ་བསྡད་དེ་ཡོད་རེད་ཁོང་ཚོའི་ཁང་པ་ཡི་དུ་སི་ནི། གར་སོང་རེད Building དང Assam Type གི་ཁང་པ་དང་ཚང་མ་ནི་ཚོང་ཁང་དང་བཅས་པ་ཚང་མ་བྱང་རོ། ཁ་ཅིག་ཏུ་ཤུལ་མེད་དུ་སི་ནི་ཆགས་པའི་གི་གནས་ཚུལ་གོ་བས་འདུག་ན་ག་གི་མི་ཚང་ལྔ་དེ་གི་ནང་ནས་མི་ཚང་བཞི་གི་ཁང་པ་དེ་འཕྲོ་བརླག་འགྲོ་ཚར་ཤག། མི་ཚང་གཅིག་ཤེས་རྟོགས་མི་འདུག་ད་བར་གྱི་གནས་ཚུལ་སྙིང་བསྡུས་གཅིག་ཞུ་བ་ཡིན་ན་ཨ་ནི་ང་ཚོ་དེ་ལ་དཀའ་ངལ་དེ་འདྲ་ཆགས་བསྡད་བཞག་ཨ་དཀའ་ངལ་སེལ་ཐབས་དེ་ང་ཚོ་དེ་ལས་ཀ་བྱེད་ཡ་དེ་ཕྱི་ནང་མི་རིགས་གཉིས་ཡོད་དུས་ཙམ་པ་ལ་ཡང་ཨ་ནི་ཁོ་རང་ཚོ་ལ་དོ་ཕོག་མ་འགྲོ་བ་དང་ཨ་ནི་ང་ཚོའི་གི་ངོས་ནས། བྱེད་དགོས་ཡ་དེ་ང་ཚོ་འདུག་ཟེར་ང་རང་ཚོ་ངོ་གཏུག་བྱས་རྗེས་ཨ་འདུག་ཟེར་ལས་ཀ་བྱས་ནས་བྱ་བ་རྩོམ་རྗེས་ཨ་ད་ལྟའི་ཆར་ལ་ང་རང་ཚོ་ས་གནས་ནས་ཞལ་འདེབས་འབུམ་གཉིས་དང་སྟོང་ཕྲག་ཉི་ཤུ་རྩ་གཅིག་ཅིག་ད་ལྟ་བར་དུ་ས་གནས་མི་མང་དང་དགོན་སྡེ་ཁག་ནས་འབྱོར་སོང་ཨ་དེ་དབུས་ནང་སྲིད་ལས་ཁུངས་སྙན་སེང་ཞུས་ནས་དབུས་ནང་སྲིད་ལས་ཁུངས་ཀྱི་ཛ་དྲག་གི་ཨ་ནི་སྒོར་མོ་འབུམ་གཉིས་ཅིག་ཨ་དེ་ས་གནས་ཀྱི་དཀའ་ངལ་ཅན་གྱི་མི་མང་འདི་ཚོ་དང་ཁྱིམ་ཚང་ཚང་མ་ལ་ཡ། ཨ་ནི་འཕྲལ་དུ་ནང་ཁ་ཐར་བ་ལ་ཅིང་ཕྱིན་བྱས་ཨ་ནི་འདི་བགོ་འགྲེམས་བྱས་ཟེར་ལབ་ཀྱི་འདུག་ཨ་ནི་ད་ལྟ་ང་ཚོ Crowd Funding འདི་ཁ་ཨ་ད་འགོ་བཙུགས་ནས་ཁ་ཁ་ཁྱེད་གཉིས་འདུག་སུ UPI ད་འདི་སྐད་དེ་རག་བསྡད་ཤག་ཨ་འདི་ཡོད་དུས་ཙམ་པ་ད་རེས་འདི་གི་སེང་སེང་རྒྱུན་ཡིན་བརྒྱུད་ནས་ཨ་ནི་སྒང་ཏོག་ས་གནས་འགོ་འཛིན་ལས་ཁུངས་ཀྱི་ངོ་དེབ་སྒང་ལ་ཨ་ནི་ང་ཚོས་ཀྱི་ད་རེས་འབྲས་ལྗོངས་མངའ་སྡེའི་སྐོར་ལ་ཨ་ནི་ཆུ་ལོག་འདི་ལོ་ལྔ་བཅུ་ང་ལྔ་གི་རྗེས་ལ་ཡང་སྔར་དྲུག་ཅུ་རེ་བརྒྱད་ལོ་ལ་ཅིག་བྱུང་ཤག་དེའི་སྐབས་ད་ང་ཚོ་ཕ་མ་དེ་ཚོའི་ཚོ་ལ་གོ་ཐོས་བྱུང་ན་ཡང་ལམ་བཟོ་དག་ཁྲོད་ནས་སླེ་ཞེས་དཀའ་ངལ། ལ་དྲག་པོ་ཞིག་བྱུང་འདུག་ད་དེ་དེ་བཞིན་གྱི་ད་རིང་འདི་ཡང་འདི་འདྲ་བོ་ཅིག་ཆགས་རྗེས་ཡང་དཀའ་ངལ་ཤུགས་ཆེན་པོ་ཆགས་ཡོད་དུས་ཙམ་པ་ན་ང་རང་ཚོ་ཕྱི་ནང་གཉིས་ཀྱི་མི་རིགས་དབྱེ་བ་མེད་པའི་ཐོག་ནས་ཨ་ནི་དངུལ་གང་བྱུང་བ་དེ་མིག་སྨན་མིག་མདོག་ལ་དུ་སང་ཡག་གི་གོ་བསྡུར་ཞུས་པ་གཞིར་བཟུང་གིས་ཨ་ནི་ང་ཚོ་ཕྱི་ལ་བསྡད་སྡོད་མཁན་རེད་ཨ་ནི་ད་ག་ནང་བཞིན་ཐག་རིང་པོ་ལ་བཞུགས་སྡོད་མཁན་འདི་གས་འདི་ཨ་ནི་ང་ཚོ་ཞལ་འདེབས་འདི་དཀའ་ངལ་ཡོད་དུས་ཙམ་པ་འདུག་ཟེར་ནས་དྲ་ཐོག་ནས་དངུལ་ཞལ་འདེབས་འབུལ་ཡག་གི་ལམ་ཁ་འདི་འདུག་ཟེར་ནས་བཟོས་བཞག་ཡོད། ཨ་འདི་དང་བརྒྱུད་ནས་ད་རིང་གོ་སྐབས་འདི་ཞུས་ནས་ཚང་མ་ལ་སྐྱབས་འཇུག་ཞུ་ཡ་ལ་ཨ་ནི་གང་ཐུབ་ཐུབ་ཕྱག་རོགས་གནང་རོགས་གནང་ཞུས་བྱས། ད་ད་རེས་ད་ག་མཚམས་འཇོག་ཞུ་གི་ཡིན། ང་ཚོའི་ཕལ་སྐད་གླེང་མོའི Podcast གི་ལས་རིམ་རྗེས་མ་དེ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་བཞུགས་གདན་འཇགས་གོ།